འོ་དེ་ཤིང་ཤིང་ཤིང་ག་རུ་ཤིང་གཅིག་བྱུང་ན་བསམ་མཁན་གྱི་གང་ཟག་གང་དེ་འདྲའི་ཤིང་དུ་རྟོག་པ་འདི་ལ་ལྡན་མཁན་གྱི་གང་ཟག་དེ་ལ་ཤིང་མ་ཕོངས་པ་རེད་པ་མོ་ཁོ་ཡི་ཁོ་ལ་ག་རུ་ཟེར་ན་ཁོ་ཕྱི་རོལ་གྱི་ཤིང་དུ་སྣང་བའི་སྣང་བ་ཁོ་ཡོད་པའི་ཕྱིར་ཁོ་ཤིང་ཡིན་པའི་ཕྱིར། དང། ཕྱི་རོལ་གྱི་ཤིང་དང་གཅིག་ཏུ་སྣང་མཁན་གྱི་གང་ཟག་ཁོ་ལ་ག་རུ་ཟེར་ཡང་ད་ག་རུ་ད་གི་ཤིང་གིས་ཕོངས་བདེན་ཉིད་དུ་ང་ལ་ཤིང་གཅིག་བྱུང་ན་བསམ་བསྡད་མཁན་དེ་མི་ཁོ་ལ་ཤིང་འཛིན་པའི་རྟོག་པ་ཡོད་རེད་པ་དོན་མཐུན་ཡིན་ན་རེད་དོན་མི་མཐུན་ཡིན་ན་གང་ཤིང་འཛིན་པའི་རྟོག་པ་ཡོད་ད་ཁོ་ལ་ག་རུ་འདུག་ཟེར་ན། ཁོ་རང་གི་དོན་སྤྱི་ཁོ། གར་གཅིག་ཏུ། ཤིང་དང་གཅིག་ཏུ་སྣང། སྣང་དེ་དག་ཁོ་ཤིང་གི་གཅིག་ཡིན་ན། ཨ་ནི་ཁོ་ཤིང་ཆགས་དང་ད་ཤིང་ཆགས་ན་ཤིང་གིས་ཕོངས་མཁན་གྱི་གང་ཟག་ཁོ་ཤིང་གིས་མི་ཕོངས་མཁན་གྱི་གང་ཟག་ཆགས་འགྲོ་གི་འདུག་ལྟ་ས་དེ་སྟངས་ཀྱིས་གཅིག་པ་རེད། སྦྱར་རོ། ད་ལྟ་འདི་ནང་བཤད་ཀྱི་འདུག་པ་ད།